གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
མེ་སྐྱོན་གྱི་ཉེན་ཚབས་དང་གློ་ཚད་ཀྱི་ནད་ཡམས་ཁྱབ་གདལ། དྲག་ཆར་སོགས། འདི་ལོའི་དབྱར་དུས་སུ་ཨོ་སི་ཁྲུ་ལི་ཡའི་ནང་ཛ་དྲག་གི་གནས་སྟངས་གཅིག་རྗེས་གཉིས་མཐུད་བྱུང་ཡོད། ཛ་དྲག་གི་གནས་སྟངས་དེའི་སྐབས་འབྲེལ་ཡོད་ལས་བྱེད་རྣམས་ཀྱིས་དབྱིན་སྐད་མི་ཤེས་པའི་མི་རྣམས་ལ་ཉེན་བརྡ་གཏོང་ཕྱིར། ཀྱིས་གོ་བརྡ་མི་འཕྲོད་པའི་དཀའ་ངལ་ཞིག་འབྱུང་བཞིན་པ་ཡིན་འདུག་ཨོ་སི་ཀྲི་ལི་ཡའི་ནང་ཛ་དྲག་གི་གནས་ཚུལ་ཁག་བྱུང་སྐབས་མི་མང་ལ་དུས་ཐོག་ཏུ་ཉེན་བརྡ་སྤྲོད་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཆགས་ཡོད། New South Wales མངའ་སྡེའི་མི་རིགས་སྣ་འཛོམས་ལྷན་ཚོགས་ཀྱི་ལས་བྱེད་པ Peter Doukas ལགས་ཀྱིས། ཛ་དྲག་གི་གནས་སྟངས་བྱུང་སྐབས་རོགས་སྐྱོར་བླང་བར་མི་འགའ་ཤས་ལ་མི་གཞན་ལས་འགོག་རྐྱེན་ཆེ་བ་འཕྲད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། Every community has ཚོགས་སྡེ་ཁག་མང་ཆེ་བའི་ནང་དབྱིན་སྐད་མི་ཤེས་མཁན་ཡོད་པར་བརྟེན། ཛ་དྲག་སྐབས་ཁོ་ཚོར་གནས་ཚུལ་གོ་བརྡ་མ་འཕྲོད་པར་དཀའ་ངལ་དེ་བས་ཆེ་བ་འཕྲད་ཀྱི་ཡོད། Melbourne ནས་ཡིན་པའི་བུད་མེད Blossom Tau ལགས་ཀྱིས Victoria ནང་མེ་སྐྱོན་ཤོར་སྐབས Karen དང་འབར་མའི་སྤྱི་ཚོགས་ནང་དབྱིན་སྐད་མི་ཤེས་པར་བརྟེན་དཀའ་ངལ་འཕྲད་ཡོད་པ་དང། ལྷག་པར་དུ་ཁོང་མོའི་ངོ་ཤེས་པ་མང་པོ་ཞིག་ལ་མེ་སྐྱོན་ཤོར་སྐབས་ཁོང་ཚོ་མེན་མར་ནས་བྲོས་སྐབས་ཀྱི་གནས་སྟངས་སེམས་ལ་འཁོར་ནས་སེམས་འཚབ་ཆེན་པོ་བྱུང་ཡོད་ཅེས་ཁོང་མོས་གསུངས་དོན། ང་ཚོའི་མི་མང་པོ་ཞིག་མེན་མར་ལ་ནང་འཁྲུག་དམག་ཤོར་བར་བརྟེན་བྲོས་བྱོལ་དུ་ཕྱིན་ནས་ཨོ་སྟྲེ་ལི་ཡར་སླེབས་པ་རེད། འོན་ཀྱང་འདིར་མེ་ཤོར་བ་མཐོང་སྐབས་དེ་སྔར་སོ་སོའི་ལུང་པའི་ནང་དམག་ཤོར་སྐབས་མེ་བརྒྱབ་པ་སོགས་ཀྱི་གནས་སྟངས་དེ་སླར་ཡང་བསམ་བློ་འཁོར་ནས་སེམས་ནད་བཟོས་ཀྱི་འདུག་པས་ང་ཚོར་དམིགས་བསལ་རོགས་སྐྱོར་དགོས་འདུག་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྐད་ཡིག་གི་དཀའ་ངལ་ཡོད་པ་དེ་གསལ་པོ་ཆགས་ཡོད་པར་བརྟེན New South Wales མངའ་སྡེའི་མེ་གསོད་ཞབས་ཞུ་ཁང་གིས་སྐད་རིགས་འདྲ་མིན་ནང་གནས་ཚུལ་ཕབ་སྒྱུར་གྱི་མཐུན་རྐྱེན་སྦྱར་ཡོད་པ་མ་ཟད། མེ་སྐྱོན་མ་ཤོར་གོང་ནས་ཚོགས་སྡེ་ཁག་སོ་སོའི་འགོ་ཁྲིད་རྣམས་དང་ཐུག་ནས་འབྲེལ་ལམ་བཟང་པོ་ཞིག་བསྐྲུན་ཐབས་གནང་བཞིན་ཡོད་འདུག་མེ་གསོད་ཞབས་ཞུ་ཁང་གི་སྤྱི་ཚོགས་འབྲེལ་མཐུད་ཀྱི་འགན་འཛིན Anthony Bradstreet ལགས་ཀྱིས། ཐབས་ལམ་དེ་དག་བརྒྱུད་ཛ་དྲག་བྱུང་སྐབས་ཚོགས་སྡེ་ཁག་ལ་འབྲེལ་བ་བྱ་བར་སྟབས་བདེ་བ་འདུག་ཞེས

We just had full support the system is very perfect ང་ཚོའི་ཉེ་འགྲམ་ལ་མེ་ཤོར་སྐབས་རོགས་སྐྱོར་དུས་ཐོག་ལ་ཐོབ་བྱུང། ང་ཚོར་དགོས་ཡོད་ཀྱི་གནས་ཚུལ་ཆ་ཚང་དུས་ཐོག་ཏུ་རག་པར་བརྟེན་ཁང་པར་མེ་ཤོར་མ་སོང་ལ་ཕྱིར་འདོན་བྱེད་དགོས་པ་ཡང་མ་བྱུང། འོན་ཀྱང་སྐབས་རེ་ཛ་དྲག་གི་གནས་སྟངས་འགྱུར་བ་ལམ་སེང་འགྲོ་བར་བརྟེན་གནས་ཚུལ་ཆད་ལྷག་དང་གོ་ནོར་ཐེབས་པའི་ཉེན་ཁ་ཆེན་པོ་ཡོད། ད་ལྟའི་ཆར་ཨོ་སི་ཀྲི་ལི་ཡའི་ནང་ཁོ་རོ་ན་བྷ་རེས་ནད་ཡམས་འགོག་སྲུང་ཆེད་འབྲེལ་ཡོད་འཕྲོད་བསྟེན་ལས་བྱེད་བ་རྣམས་ཀྱིས་མི་མང་ལ་གནས་ཚུལ་བདེན་པ་དང་ཉེན་བརྡ་ཏག་ཏག་སྤྲོད་པར་འབད་བརྩོན་གནང་བཞིན་ཡོད་འདུག New South Wales མངའ་སྡེའི་རིག་གཞུང་ལྷན་འཛོམས་འཕྲོད་བསྟེན་ལས་ཁུངས་ཀྱིས་རྐང་འགན་བླངས་ནས་དངོས་ཡོད་གནས་ཚུལ་ཁག་དང་ཡང་གནས་ཚུལ་ངོ་སྤྲོད་ཀྱི་བརྙན་ཐུང་རིགས་དྲ་ཚིགས་དང་སྤྱི་ཚོགས་དྲ་རྒྱའི་ཐོག་འགྲེམས་སྤེལ་གནང་བཞིན་ཡོད་འདུག། རིག་གཞུང་ལྷན་འཛོམས་འཕྲོད་བསྟེན་ལས་ཁུངས་ཀྱི་འགན་འཛིན་ལི་ས་ཝུད་ལན་ལགས་ཀྱིས་ཁོང་ཚོས་ཚོགས་སྡེ་ཁག་འདྲ་མིན་དང་ཐད་ཀར་འབྲེལ་ལམ་འཛུགས་ནས་ཁོང་ཚོའི་རོགས་སྐྱོར་ལེགས་པར་གནང་ཐབས་བྱེད་ཀྱི་ཡོད་ཅེས་ཁོང་མོས་གསུངས་དོན། སྤྱི་ཚོགས་ནང་འཕྲོད་བསྟེན་གྱི་སྒྲིག་འཛུགས་ལ་ཡིད་ཆེས་ཡོད་པ་བཟོ་ཐུབ་པར་འབད་བརྩོན་བྱེད་དགོས། དེ་ལྟར་མེད་ན་དཀྲོག་གཏམ་དང་རྫུན་གཏམ་ཁྱབ་ནས་དོན་མེད་སྤྱི་ཚོགས་ནང་ཞེད་སྣང་དང་དོགས་པ་བསླང་ངེས་རེད། མ་ཟད་གནས་ཚུལ་ལོག་པ་དེ་དག་ལ་བརྟེན་མི་རིགས་དབྱེ་འབྱེད་ལ་སོགས་པ་བྱས་ནས་འཕྲོད་བསྟེན་ལྟ་སྐྱོང་ཆེད་རོགས་སྐྱོར་བསླང་བར་འགོག་རྐྱེན་ཆེན་པོ་འཕྲད་ངེས་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Omar Dabbagh ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།